གསུམ་པ་ནི་དེ་ལ་སོ་སོའི་སོ་སོའི་སྐྱེ་བོ་རྣམས་ཀྱི་དོན་དམ་པ་གང་ཡིན་པ་དེ་ཉིད། འཕགས་པ་སྣང་བ་དང་བཅས་པའི་སྤྱོད་ཡུལ་ཅན་རྣམས་ཀྱི། ཀུན་རྫོབ་ཙམ་ཡིན་ལ་ཟེར་ནོ། འོ་ད་སྣང་བཅས་རྗེས་ཐོབ་སྣང་བཅས། ད་འཕགས་པ་སྣང་བ་དང་བཅས་པའི་སྤྱོད་ཡུལ་ཅན་རྣམས་ཀྱི་དུ་སྐུ་འཁྲིད་དང་ཚུལ་དུ། རྗེས་ཐོབ་པ་གི་སྐུ་ནི་ཀུན་རྫོབ་ཀྱི་ངོ།

གཅིག་ཀུན་རྫོབ་ཙམ་ཡིན་ལ། དེའི་རང་བཞིན་སྟོང་པ་ཉིད་གང་ཡིན་པ་དེ་ནི་དེ་རྣམས་ཀྱི་དོན་དམ་པའོ། ཟེར་ནོ་ད་དེའི་རང་བཞིན། ད་སྟོང་གཞི་ཟིག་ར་ཆོས་ཅན་ཟིག་ར། དེའི་སྟེང་གི་ཆོས་ཉིད་གཉིས་པོ་དགོས་ནི་རེད། ཆོས་ཅན་དེ་སོ་སོ་སྐྱེ་བོ་ལ་དོན་དམ་པ་ཡིན་ནོ། འཕགས་པ་གི་འཕགས་པ་རྗེས་ཐོབ་པ་གི་ཀུན་རྫོབ་པའི་ངོར་ཀུན་རྫོབ་ཙམ་ཡིན་ནོ། ད་ཆོས་ཅན་དེ་གི་རང་བཞིན་སྟོང་པ་ཉིད་དེ་ད། དེ་རྣམས་ཀྱི་དོན་དམ་པའོ་ཟེར་དེ་སྒྲ་ཉག་སོགས་འཕགས་པར་རུང། དེའི་རང་བཞིན་སྟོང་པ་ཉིད་གང་ཡིན་པ་དེ་ནི་དེ་རྣམས་ཀྱི་ཟེར་ད་འཕགས་པ་རྣམས་ཀྱི་དོན་དམ་པའོ་ཟེར་ནོ་ཨོ་དོན་དམ་པར་དེ་ནི་ད་འདི་ནས། སོ་སྐྱེ་རྣམས་ལ་དོན་དམ་ཡིན་ནོ་ཟེར་འཕགས་པ་སྣང་བ་དང་བཅས་པ་རྣམས་ལ་ཀུན་རྫོབ་ཙམ་ཡིན་ནོ་ཟེར། དེའི་སྟེང་གི་ཆོས་ཅན་དེའི་སྟེང་གི་རང་བཞིན་དེ་འཕགས་པ་རྣམས་ཀྱི་དོན་དམ་ཡིན་ཟེར་ནས་དོན་དག་གསུམ་པོ་འདི་བསྐྱར་དུ་ཤེས་དགོས། ཞེས་གསུངས། སྔ་མའི་དོན་ནི་ཟེར་ན་ད་སོ་སོའི་སྐྱེ་བོ་རྣམས་ཀྱི་དོན་དམ་པ་གང་ཡིན་པ་དེ་ཉིད་ཀུན་ནོ། ཨོ་ཡ། སྔ་མ་གི་དོན་ཅི་རེད་དུ་ཟེར་ན།

དེ་རྣམས་ཀྱི་ངོར་བདེན་པ་ཙམ་གཅོད་ཀྱི་ཀུན་རྫོབ་བདེན་པ་ཡིན་པ་མི་གཅོད་ཅིང་ཟེར། ད་དེ་རྣམས་ཀྱི་ངོར་ད་སོགས་ཀྱི་བརྡ་ཚོ་ད་དེ་རྣམས་ཀྱི་ཀུན་རྫོབ་ཀྱི་ངོ་བོ་དེ་གོ་དགོས་ན་རེ་གོང་ན་བཤད་དགོས་ནོ། ཡིན་ནོ་ནས་ན་རང་གི་ཡིན་ནོ་ཁྲོམ་རྒྱལ་ར་ཡི་གི་ཚིག་ཉིད་ལ་བྱ་ན། དེས་ན་ཕྱི་ནང་གི་ཆོས་རྣམས་གང་ཟག་གསུམ་པོ་དེའི་ཀུན་རྫོབ་ཀྱི་ངོར་བདེན་པར་མ་གྲུབ་པར་སྒྲུབ་པ་ཡིན་ནོ་ཟེར་དགོས་ནོ། ཧོ་ཡ། དེས་ན་ཕྱི་ནང་གི་ཆོས་རྣམས་གང་ཟག་གསུམ་པོ་དེའི་ཀུན་རྫོབ་ཀྱི་ངོར་བདེན་པར་མ་གྲུབ་པར་སྒྲུབ་པ་ཡིན་ནོ་ཟེར་ནོ། ཨོ་ཀ། ད་ནི། མཉམ་གཞག་ལས་ལངས་པའི་རྗེས་ཐོབ་སྣང་བ་ཅན་རྣམས་ཀྱི་ཟེར་ནོ། ཨོ་ཡ། སྣང་བཅས་ཀྱི། ཨོ་ཡ། ད། ཀུན་རྫོབ། ཨོ་ཡ།

འོ་ད་དེ་ལྟ་བུའི་ཞེན་ཡུལ་དེ་ད་འཕགས་པ་ལ་ཀུན་རྫོབ་ཏུ་འགྱུར་བར་སྟོན་པ་མིན་ཏེ་ཟེར་ད་མིན། དེ་མི་སྲིད་པའི་ཕྱིར་རོ་ཟེར་འོ་ད་མི་སྲིད་ཀྱི། འོ་ད་བུམ་པ་དོན་དམ་པར་གྲུབ་པ་རྣམས་ནི་མི་སྲིད་ཀྱི། གཞུང་སྔ་མ་གི་དོན་ག་རེ་བསྟན། གཞུང་ཕྱི་མའི་དོན་ནི། ད་གཞུང་ཕྱི་མ་གི།

དེ་ཡིན་དུས་ནི། བུམ་པ་ལ་སོགས་པའི་གཞི་གཅིག་པོ་དེ་ད། འཕགས་པ་རྣམས་ཀྱི་ཀུན་རྫོབ་ཀྱི་ངོར། ཀུན་རྫོབ་བདེན་པ་ཡིན་དུས་ནི། དེའི་ངོར་བདེན་པ་ཁེགས་གོ། ཨོ་ཡ། དེའི་ངོར་བདེན་པ་ཁེགས་སོང་ན། དེའི་ངོར་དོན་དམ་ཡིན་ཟེར་ན་མི་འགྲིག་གོ། ཨོ་ཡ། དེ་ན་ད་བློ་གང་གི་ངོར་ཀུན་རྫོབ་བདེན་པར་སོང་བ། དེའི་ངོར་བདེན་པ་ཁེགས་དགོས་ནོ་དེ་མ་ཤེས་ནོ་གི་གཏམ་རེད། ཨོ་དེ་རེད། ཞེས་པའི་ཚ་བོ་ཁའི་དབྱངས་ངོར་གྲུབ་ཀུན་འདུས། སངས་རྒྱས་རྣམས་ཀྱི་དོན་དམ་པ་ནི་རང་བཞིན་ཉིད་ཡིན་ཞིང། དེ་ཡང་སླུ་བ་མེད་པ་ཉིད་ཀྱིས་དོན་དམ་པའི་བདེན་པ་ཡིན་ལ། དེ་ནི་དེ་རྣམས་ཀྱིས་སོ་སོ་རང་གིས་རིག་པར་བྱ་བ་ཡིན་ནོ་ཞེས་གསུངས་སོ་ཟིན་རང་འགྲེལ་ན་དུ་གསུངས། ད་སངས་རྒྱས་རྣམས་ཀྱི་དོན་དམ་པ་ནི་རང་བཞིན་ཉིད་ཡིན་ཞིང། ཨོ་དེའི་ཕྱིར།

རང་བཞིན་ཉིད་ཡིན་ཞིང་ཞེས་པའི་ཉིད་ཀྱི་སྒྲ་ནི་ངེས་བཟུང་ཡིན་ལ། སངས་རྒྱས་རྣམས་ཀྱི་དོན་དམ་པ་ནི་རང་བཞིན་ཉིད་ཡིན་ཞིང་ཟེར་གོ་ནོ་བའི་ཉིད་སྒྲ་གན་ངེས་བཟུང་གི་ཕྲད་དུ་ཚུད། ཧོ་ཡ། རང་བཞིན་ཁོ་ན་ཡིན་ནོ། རང་བཞིན་ཁོ་ན་ངེས་བཟུང་བ། ཧོ་ཡ། སྤྱི་ཙམ་དུ་བྱས་ནོ་མིན་ནོ། ངེས་བཟུང་བ་དེ་ཡིན།

འཕགས་པ་གཞན་རྣམས་ཀྱི་དོན་དམ་དུ་ལྟ། དགོས་ནི། དུས་རྟག་ཏུ་རང་བཞིན་ལ་མཉམ་པར་འཇོག་པའི་ཆོས་ཉིད་ཡིན་པ་དེ་གཅོད་དགོས། དེས་གང་གཅོད་པ་ནི་ཟེར་ན་གཅོད་རྒྱུ། འཕགས་པ་གཞན་རྣམས་ཀྱི་དོན་དམ་བདེན་པ་ཡིན་ན། མཉམ་གཞག་ཏུ་སྣང་མེད་ཀྱི་རང་བཞིན་ར། རྗེས་ཐོབ་ཏུ་སྣང་བཅས་ཀྱི་རང་བཞིན། ཧེ། ཨ་རེས་འཇོག་ཡོད་ནོ། འོ་ད་ཨ་རེས་འཇོག་ཡོད་པ་དེ་གཅོད་དགོས། སངས་རྒྱས་རྣམས་ཀྱི་དོན་དམ་པ་དུ་དེ་ཡིན་ན་ད་ཨ་རིའི་འཇུག་ཡོད་པ།

དེ་ཡང་སླུ་བ་མེད་པ་ཉིད་ཀྱིས་དོན་དམ་པའི་བདེན་པ་ཡིན་ལ་ཟེར་གོ་ནོ་གན། དེ་ཡང་ཞེས་སོགས་ཀྱི་དོན་ནི། དོན་དམ་བདེན་པའི་བདེན་པ་དེ་བདེན་གྲུབ་མ་ཡིན་པར་བསྟན་པར་བཞེད་ནས་ཟེར། དེ་ཡང་སླུ་བ་མེད་པ་ཉིད་ཀྱིས་དོན་དམ་པའི་བདེན་པ་ཡིན་ལ་ཟེར། སླུ་བ་མེད་པ་ཡིན་ནོ་བའི་རྒྱུ་མཚན་གྱིས་ཏེ་དོན་དམ་པའི་བདེན་པ་ཡིན་ཟེར།

དེ་འདི་ན་ད། དོན་དམ་གཟིགས་པའི་གཟིགས་ངོ་ན་ཡོད་ནོ་གི། ད། གཟིགས་ངོ་དེ་ན་ད་དོན་དམ་གཟིགས་པའི་གཟིགས་ངོ་དེ་ན་ད་སླུ་བ་མེད་པར་གནས་ནོ་གི། ད། བདེན་པ་ཡིན་ནོ། དེ་འདི་ན་ད། དེ་སྐབས་ཀྱི། ཚུལ་ལུགས་འདི་ལ་དེ་ཡང་སླུ་བ་མེད་པ་ཉིད་ཀྱིས་དོན་དམ་པའི་བདེན་པ་ཡིན་ལ་ཟེར་གོ་ནོ། གན་གི་ཉིད་ན།

ད། སོ་སྐྱེས་ཀྱི་རང་གི་ཉམས་མྱོང་གི་སྟེང་ནས་ཡོད་ནོ་ལོག་ཤེས་ཟིག་ཉམས་མྱོང་གི་སྟེང་ནས་གྲུབ་ནོ་ལོག་ཤེས་ཟིག་བྱེད་ཀྱི་རེད། ཇི་ལྟར་རབ་རིབ་ཅན་དག་གིས་སྐྲ་ཤད་ལ་སོགས་པའི་ངོ་བོ་ཕྱིན་ཅི་ལོག་པ་མཐོང་བ་ན། རབ་རིབ་མེད་པས་བསྟན་དུ་ཟིན་ཀྱང་རབ་རིབ་མེད་པ་ལྟར་སྐྲ་ཤད་ལ་སོགས་པ་རང་གི་ངོ་བོ་མ་མཐོང་བའི་ཚུལ་གྱིས། རྟོགས་པར་བྱ་བ་ཇི་ལྟར་གནས་པ་བཞིན

སྐྲ་ཤད་ལ་སོགས་པའི་དོ་ངོ་བོ་མ་མཐོང་བའི་ཚུལ་གྱིས་ད། སྐྲ་ཤད་ལ་སོགས་པ་མེད་ནོ། ཨོ་ཡ། ད་མཐོང་བའི་དག་གི། ད་དེ་གི། ཨ་ནེ། སུ་དོ་ན་རེ། ཨ་ནེ་ཚིམ་སྔོན་མོ། དོན་གྱི་ཨ་ནེ་ཚིམ་སྔོན་མོ་མཐོང་བའི་དག་གི། རབ་རིབ་མེད་པ་ལྟར་སྐྲ་ཤད་ལ་སོགས་པའི་རང་གི་ངོ་བོ་མ་མཐོང་བའི་ཚུལ་གྱིས།

ཉན་པ་པོས་དེ་ལྟར་མ་རྟོགས་ཀྱང་ཟེར། ཨོ་ཡ། ད་དོན་གི་ཐོག་ནས་ཡིན་གྱི་ན་ར། ཨོ། ཨོ་རེད། ད་མི་རྟོགས་པར་སོང་ཡེ། ད་དོ་ཧུ་ཡེ་རེད། ཉན་པ་པོས་དེ་ལྟར་མ་རྟོགས་ཀྱང་ཟེར། ད་ཉན་པ་པོ་གིས། རབ་རིབ་མེད་ནོ་གིས་གཞི་དེ་ན་སྐྲ་ཤད་མེད་པ་རྟོགས་པ་ལྟར་དུ་མ་རྟོགས་ན་ར། དེ་ལྟར་མ་རྟོགས་ཀྱང་སྐྲ་ཤད་མེད་པ་མི་རྟོགས་པ་མིན་ནོ་ཟེར། ཡང་རྒྱུ་མཚན་གྱི་ཐོག་ནས་སྐྲ་ཤད་མེད་པ། ཨོ་ཏི། རྟོགས་མི་ཐུབ་ནོ་དུ་མ་མ་རེད།

ད་དེ་ཁོ་ན་ཉིད། སྟོན་འབྲས་ཐག་ཚོལ་བ་ད་དེ། རྒྱུ་མཚན་གྱི་ཐོག་ནས་དེ་ཁས་བསྟོད་དགོས། དེ་ཁོ་ན་ཉིད་བསྟན་པ་ན། མ་རིག་པའི་རབ་རིབ་ཀྱིས་བསླད་པ་དང་བྲལ་བས་མཐོང་བ་འདྲ་བ་ཞིག་མ་རྟོགས་ཀྱང་ཟེར་ནོ། འོ་ད་དུ་མོ་བའི་མངོན་སུམ་དུ་རྟོགས་མི་ཐུབ་ཀྱང། མ་རིག་པའི་རབ། བསླད་པ། མ་རིག་པའི་རབ་རིབ་ཀྱིས་བསླད་པ་དང་བྲལ་བ། འོ་དུ་མོ་བོའི། ད། གསལ་བོ་མཐོང་མོ། འོ་དེ་འདྲ་བ་ཞིག་མ་རྟོགས་ཀྱང།

དེ་བཞེད་པས་ན་འོ་ད། དོན་དམ་བདེན་པ་ནི་ཟབ་མོའི་དོན་ཅན་གྱི་ངེས་དོན་གྱི་ལུང་དང་དེ་ལྟར་སྟོན་པའི་ངག་གིས་བརྗོད་མི་ནུས་པ་དང་དེའི་རྗེས་སུ་འབྲང་བའི་བློས་ཀྱང་རྟོགས་མི་ནུས་པ་མིན་ཏེ་ཟེར། དེ་ལྟར་སྔ་རབས་པ་ར་དུ་མོའི་ནང་དུ། དོན་དམ་བདེན་པ་ད་ཟབ་མོའི་དོན་ཅན་གྱི་ངེས་དོན་གྱི་ལུང་དགེ་བ་གི་བརྗོད་བྱ་མིན་ནོ། འོ་ཡ། དེ་ལྟར་སྟོན་པའི་ངག་གིས་བརྗོད་མི་ནུས་ནོ། དེའི་རྗེས་སུ་འབྲང་བའི་རྟོག་པའི་གི་བློས་ར་དུ་མོ་གི་རྟོགས་མི་ནུས་ནོ། འོ་ཡ། ད།

ད་བརྗོད་མི་ནུས་པ་འོ་དེ་ལ་སོགས་པ་དེ་ལྟར་ཧ་གོ་དགོས། མིག་རབ་རིབ་ཀྱིས་བསླད་པའི་མཐུ་ཡིས་རབ་རིབ་ཅན་གྱིས་རང་གི་ལག་གི་བསེ་རུ་ལ་སོགས་པའི་བཟའ་བཏུང་གི་སྣོད་ཀྱི་ནང་དུ་སྐྲ་ཤད་དང་ལ་སོགས་པས་སྦྲང་མ་ལ་སོགས་པ་མཐོང་བ་ན། སྐྲ་ཤད་དང་སྦྲང་མ་སོགས་ཡིན་པར་ངོ་བོ་ལོག་པ་གང་ཞིག་ཟེར། ཨོ་ཡ།

ད་གཞན་པ་བཟོ་ཐུབ་མ་ཡིན་ན་ཡང་ཅིག་དང་མ་བཟོ་ཐུབ་མོ་ཡིན་ན་ནང་གི་རྡོ་བཟོ་ཐུབ་མོ་ས་བོན་ནོ་དེ་དང་མ་ཉར་ར་ཡི་རེད་ཟེར་གྱི་རེད་དང་མ་ཉར་ར་ཡི་རེད་ཟེར་གྱི་རེད་གི་ས་ཡིན་ཟེར་གྱི་རེད་གི་ཉར་ར་ཡི་རེད་ཐུགས་ཟེར་གྱི་མ་རེད་མ་ནང་ཚར་སི་གར་ཨ་ཨོའི་གི་ས་ཡིན་ཟེར་གྱི་ཐ་ཉི་ཏི་ཨོ་གི་ཟིར་ཟག་ཟེར་གི་ས་ཡིན་ཟེར་གྱི་རེད་ད་ཚོ་གི་གི་ནང་གི་ད་དམ་བི་ར་དུ་མ་ར་ས་ཡིན་ནས།

ད་ཆོས་ར་དེ་མོ་བུ་ཅུ། དེ་མོ་བུ་ག་གང་གི་ད་མྱིག་གི་ནང་ས་བུ་སུ་བུ་ཡོང་རྒྱུ། ད་དེ་མོ་དེ་ཡོང་གོ་ནི་རེད། ཨོ་ཡ། དེ་མོ་སྐད་ཡོང་གོ་ཟ་གི་རབ་རིབ་ཀུ་ནེ་ཏི། ཡང་གང་གི་ཚེ་རབ་རིབ་ཅན་གྱིས་རབ་རིབ་མེད་པ་ལ། ཨོ་ད་རབ་རིབ་ཅན་གྱིས་རབ་རིབ་མེད་པ་ལ་ད་སྐྲ་ཤད་མཐོང་ངོ་ཞེས་རང་གི་བསམ་པ་སྟོན་པར་བྱེད་པ་དེའི་ཚེ་ཟེར།